ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཀྱི་བྱུང་རིམ་དང། དེའི་གནད་འགག་སོགས་ཀྱི་སྐོར་ལ་ངོ་སྤྲོད་གནང་བའི་དུམ་བུ་ཞིག་གཤམ་དུ་སྙན་སྒྲོན་ཞུ་གི་ཡིན། དེ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་ཁ་བའི་གཅེས་ནོར་གྱི་གོ་སྒྲིག་འོག་བོད་ཀྱི་དཔེ་མཛོད་ཁང་གི་ངེས་སྟོན་པ་དགེ་བཤེས་ལྷག་རྡོར་ལགས་ཀྱིས་དྲ་ཐོག་མཉམ་ཞུགས་བྱེད་མཁན་གཞོན་སྐྱེས་ཚོར་ཐོག་མར་བོད་པའི་སྤྱི་ཚོགས་ཀྱི་ཁྲོད་དུ་འདབ་གཤོག་གཉིས་ལྡན་གྱི་མི་ཆ་དགོས་མཁོ་ཧ་ཅང་ཆེན་པོ་ཡིན་པའི་ཐད་འདི་ལྟར་གསུངས་དོན།
དཔེར་ན་དེ་རིང་ཁ་བའི་གཅེས་ནོར་གྱི་ཚོགས་མི་ཚོས་ཀྱིས་མ་བསྐུལ་དང་བླངས་བྱས་ནས་འདུག་སེ་ཡོང་དེ་ངན་འདི། སྐྱབས་མགོན་རིན་པོ་ཆེ་དགོངས་བཞེད་རེད། ངས་ང་རང་གི་བསམ་ཚུལ་དེ་ཚོ་བྱས་ནས་འདུག་སེ་ལྟ་ཡོང་དུས་ང་ཚོ་ལ་མི་ཆ་དགོས་ཡས་འདི་ཞེ་པོ་ཅིག་གལ་ཆེན་པོ་རེད་ཤག་ཨ་ནི་མི་ཆ་འདི་ཏག་ཏག་ཅིག་མེད་དུས་ལས་ཀ་ག་རེ་ཡིན་ན་བྱེད་ཐུབ་ཡས་ཅིག་ཁག་པོ་ཞེ་དྲག་རེད་འོ་དེ་འདྲས་ཡིན་དུས་ཨ་ནི་དགའ་བོ་ཞེ་པོ་ཅིག་བྱུང་ཟེར་ཡས་དང་དུས་ཚོད་སྐོར་ལ་ང་ཚོ་ཉི་མ་གཅིག་དང་གཉིས་དེ་འདྲས་དོ་སྣང་ཙམ་མ་ཡིན་པ་བྱས་ནས

མཛད་པ། མཐའ་ཡས་པ་ཅིག་ཡོད་རེད་དེ་ཚོའི་ནང་ལོགས་ན་ཆགས་བཞག་པ་ཡིན་ན་ཡང། མང་པོ་ཅིག་གིས་ཕྱི་ལོགས་མིས་འགོ་གསར་དུ་བཙུགས་ཀྱིས་དོ་སྣང་བྱེད། བཅར་འདྲི་ཞུ། རེད་པ་གློག་བརྙན་བརྒྱབ། དེབ་བཏོན། ནི་ཁོ་ཚོས་དོ་སྣང་དང་པོ་རང་ཅིག་བྱེད། དེའི་རྗེས་ལ་གཞི་ནས་ང་ཚོའི་སྤྱི་ཚོགས་ནང་ལ་ག་ལེ་ག་ལེ་ཡོང་གི་འདུག་བས་སོ་རེ་བ་ཅིག་ད་དྲག་ཏུ་ད་འགྲོ་གི་ཡོད་རེད་དེ་ཡིན་ན་མཚམས་མཚམས་དེ་འདྲས་ཡོང་གི་འདུག་གི་འདུག་བ། དེ་འདྲས་ཡིན་དུས་ང་ཚོ་བོད་པ་གིས་ད་སྐྱབས་མགོན་རིན་པོ་ཆེའི་གི་དགོངས་བཞེད་དེ་རྗེས་སྔ་སང་སང་ནས་ང་རང་ཚོ་བོད་པ་ཚོ་གིས་མགོ་ཚོས་པ།

ངས་དང་པོ་ད་ག་ནང་ལ་ལོ་གཞོན་པ་ཚོས་གི་ད་ཁུར་བྱས་ནས་དོ་སྣང་བྱས་ནས། དེ་ག་སེ་ཆོ་མེད་པ་དེ་འདྲའི་ལག་པའི་ཕོན་དེ་ཏག་ཏག་ཏག་ཏག་ཏག་དེ་མིག། ཐོག་ལ་འགྲོ་རེད་པ་དེ་ལྟ་གི་དེ་དོན་དག་ཡོད་པ་དེ་ཅི་ག་མེད་པ་དེ་འདྲས་བྱེད་གི་བསྡད་ན་ཕངས་པོ་ཞེ་པོ་ཅིག་རེད་ལུང་པ་མེད་མཁན་མི་ཞིག་ཡིན་དུས། ད་དེ་ཚོ་དང་པོ་སྔ་སང་སང་ནས་ངས་སྐུལ་མ་བཏང་ཡས་འདྲ་བོ་ཅིག་ཤེས་ཡས་དེ་གལ་ཆེན་པོ་མཐོང་གི་འདུག་གང་ཡིན་ཟེར་ན་ང་ཚོ་མང་པོ་ཅིག་གི། ལས་ཀ་གང་དང་གང་ཡིན་ན་ཞེ་དྲག་རང་བོད་སྤྱི་བའི་དོན་དག་ཡིན་ན་རེད་རིག་གཞུང་འཛིན་སྐྱོང་དོན་དག་ཡིན་ན་རེད་ག་རེ་ཐོག་ལ་ཡིན་ན་ང་ཚོ་ཞེ་པོ་རང་མ་ཡོང་བསྡད་ཡས་དེ། ནང་ལོག་ཁོ་རང་ལ་གཅིག། ཨིན་ཇིན་ཟེར་རེད་པ་ད་གཅིག་བྱས་ན་འཕྲུལ་འཁོར་འདྲ་བོ་སེམས་ཤུགས་འདྲ་བོ་དེ་མེད་དུས་ཨེ་ནི་བྱེད་ཐུབ་གི་མི་འདུག་ཨ། དེ་ལ་དགའ་སྣང་དང་སེམས་ཤུགས་ཅིག་ཡོད་ན་ངང་པ་མཚོ་ལ་འཇུག་པ་ནང་བཞིན་ཟེར་ན་རེད་ཡང་གླང་པོ་ཆེ་ཉི་མས་གདུངས་པ་མཚོ་ལ་འཇུག་པ་ནང་བཞིན་བྱས་ནས་དགའ་བཞིན་སྤྲོ་བཞིན་དུ་བྱས་ཡོང་དུས་ཨེ་ནི་ལས་ཀ་དེ་ལས་སླ་བོ་ཅིག་དེ་བྱེད་ཐུབ་པ་ཅིག་ཆགས་ཀྱི་ཡོད་དུས་ཨེ་ནི་དེ་རིང་ཁྱེད་རང་ཚོས་དེ་དོ་སྣང་བྱེད་མཁན་མང་པོ་ཅིག་སླེབས་ཤག་པས་དགའ་བོ་བྱུང་ཨེ་ནི་དེ་ཡིན་གཅིག་མིན་གཅིག་ང་ཚོས་བྱེད་དགོས་རེད་ད་མི་ལ་སྒུག་བསྡད་ཡོད་མ་རེད་ང་རང་ཚོས་བོད་པ་ཚོས་གི་བྱེད་ཐུབ་པ་ཅིག་དགོས་ཀྱི་ཡོད་རེད་འོ་དེ་དང་པོ་ནི་ངའི་དེང་སང་གི་ཤེས་ཡོན་དང། གནའ་སྔ་མོའི་གི་ཤེས་ཡོན་གཉིས་ཀ་ཡོད་མཁན་ལ། བྱ་འདབ་གཤོག་གཉིས་ལྡན་ཟེར་སྐྱབས་མགོན་རིན་པོ་ཆེས་གསུང་གི་འདུག་བ། འོ་དེ་འདྲས་ཡོད་པ་ཅིག་བྱེད་ཡས་དེ། ཞེ་བོ་ཅིག་གི་གལ་ཆེན་པོ་རེད་ཤག་དེ་འདི་ལ་དཀའ་ལས་ཏོག་ཙམ་མ་བརྒྱབ་ན། ང་ཚོ་མིའི་ལུང་པར་བསྡད་སྡོད་མཁན་ཅིག་ཡིན་དུས་ཏོག་ཙམ་ཅིག་བསམ་བློ་དང་དཀའ་ལས་མ་བརྒྱབ་ན་དེ་ག་སེ་ཅིག་ཞར་དང་ཞོར་ལ་ཡོང་ཡས་བཟོ་འདྲ་བོ་ཅིག་བྱས་ན། ཁག་པོ་རེད་དང་དྲང་པོ་བཤད་ན་དངོས་གནས་ཁག་པོ་རེད་མི་རིགས་འདི་ཐུར་དུ་ཐུར་དུ་མ་གཏོགས་གྱེན་ལ་འགྲོ་ཡ་ཁག་པོ་རེད། གནས་ཚུལ་འདི་ཆ་ཚང་ཅིག་མ་གོ། འཁྱར་འཁྱོར་ཅིག་ཤེས་ཨེ་ནི་རང་དབང་ཡོད་ཟེར་ལབ་ཐོབ་ཐང་དེ་རྩོད་རེད་པ། ཨེ་ནི་འགན་འདི་འཁྱེར་མ་ཤེས་སྤྱི་སེམས་དེ་མེད་ན་གོ་ལོག་ཚང་མ་དེ་ནས་ཡོང་གི་འདུག་བ། འོ་དེ་འདྲ་ཡིན་དུས་དེ་རྣམ་པ་ཚོ་གི་ཐུགས་སྣང་གནང་རོགས་གནང་ཞེས་དེ། དེ་བཞིན་དགེ་བཤེས་ལགས་ཀྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ལྟར། ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་བྱུང་རིམ་སྐོར་ལ་གསུང་དོན།
ཡང་སྐབས་སུ་བབས་པ། ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཟེར་གྱི་བྱུང་རིམ་སྐོར་ལ་བཤད་པ་ཡིན་ན། ཨ་ལས་དང་པོ། སྐྱབས་མགོན་རིན་པོ་ཆེ་གིས་ད་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་སྐོར་ལ་བཀའ་གནང་ཡོད་དེ་ག་དུས་འགོ་ཚུགས་རེད་ཟེར་ཏེ་དུས་ཚོད་ཏག་ཏག་ཅིག་བཤད་ཁག་པོ་རེད། ཡིན་ན་ད་ང་རང་གི་ཉམས་མྱོང་ཐོག་ནས་ཕྲན་བུ་ཅིག་ཞུས་པ་ཡིན་ན། སྐྱབས་མགོན་རིན་པོ་ཆེ་འཁྲུངས་དུས་ནས་བྱམས་སྙིང་རྗེ་ལྡན་པའི་སྒོ་ནས་འཁྲུངས་རེད་ཟེར་ངས་འདི་འདྲ་ཅིག་ཞུ་སྙིང་འདོད་ཡོད་ད་ང་ཚོ་ཆོས་ཕྱོགས་ནས་བཤད་པ་ཡིན་ན་བསམ་བཞིན་དུ་སྲིད་པ་བཟུང་རེད་ཟེར་གྱི་ཡོད་རེད་ད་དེ་ལ་ང་ལ་ཡིད་ཆེས་ཡོད་ང་ཚོ་སུ་འདྲ་བོ་ཡིན་ན་ཡིད་ཆེས་ཡོད། རེད་བ། ད་དེ་འདྲའི་སྐྱབས་མགོན་རིན་པོ་ཆེ་གི་རྣམ་ཐར་ང་ཚོ་མཇལ་ནས་ཀློག་དང་ཡག་པོ་བྱས་ཏེ་དེབ་དེ་ཚོ་ཀློག་དང་ནི་ཧ་གོ་གི་རེད་མཛད་པ་འཕྲིན་ལས་འདི་ངོ་མཚར་སྐྱེས་ཡོད་པ་དེ་ཧ་གོ་གི་རེད་ཁོང་ཆུང་དུས་ནས་ག་འདྲ་ཡོད་མེད་མི་རེད་བ། ཨ་ནི་དགུང་ལོ་ཆུང་ཆུང་སྐབས་ནས་བོད་ལྷ་ས་རང་ལ་བཞུགས་དུས་དགུང་ལོ་ཆུང་ཆུང་སྐབས་ནས་སེམས་ཅན་མང་པོ་ཤན་པ་གི་དེད་འགྲོ་གི་ཡོད་རེད་སེ་ག་དེ་ཚོ་ཚང་མ་སྲོག་སྐྱབས་བྱས་ནས་སེམས་ཅན་མང་པོ་སྲོག་སྐྱབས་ཡོད་རེད་དེ་འདྲ་ཡིན་ཙང་ད་ང་ཚེ་རིང་པོ་ད་སྡོད་ཀྱི་རེད་ངས་སེམས་ཅན་མང་པོ་སྲོག་སྐྱབས་ཡོད་གསུང་གི་འདུག་བ་རྒྱུ་མཚན་ཅིག། དགུང་ལོ་བརྒྱ་དང་བཅུ་གསུམ་ཟེར་བཞུགས་ཀྱི་ཡིན་སེ་དེ་ག་ཨུ་ཚུགས་བརྒྱབ་ནས་གསུང་བསྡད་ཀྱི་ཡོད་མ་རེད་རྒྱུ་མཚན་མང་པོ་ཡོད་རེད་རྒྱུ་ཚོད་རྒྱུ་མཚན་གཅིག་རེད་ད་ག་ནང་བཞིན་གི་དེ་སྐབས་ལ་བཙོན་པ་མང་པོ་ཡོད་རེད་བཙོན་པ་མང་པོ་གློད་བཀྲོལ་བཏང་རེད་པ་ད་ག་ནང་བཞིན་དབུལ་ཕྱུག་གི་སྙོམ་ཡས་ཆེད་དུ་འཆར་གཞི་གསར་པ་མང་པོ་བཟོས་གནང་རེད་པ་སྐྱབས་བཅོལ་ནས་སླེབས་ནས་ང་རང་རང་གི་མིག་མཐོང་ལག་ཟིན་ཡོད་བསྡད་པ་སྐྱབས་བཅོལ་ནང་ལ་ཡིན་ན་སྔོན་མ་ང་ཚོ་ཕག་གསོ་ཁང་ཡོད་རེད་ཕག་པ་ཉར་ཡས་ད་ག་ནང་བཞིན་བྱ་གསོ་ཁང་ཡོད་རེད། ད་ནི་དེ་ཚོ་ཚང་མ་རིམ་པས་ཅིག་བཙན་བཀའ་འདྲ་བོ་ཅིག་བཏང་ནས་དེ་འདྲས་མ་ཡིན་པ་བྱས་ནས་ད་ཁྱེད་རང་ཚོ་གི་དཔལ་འབྱོར་ལ་ཞེ་པོ་ཅིག་དོ་ཕོག་འགྲོ་གི་ཡོད་ན་ནི་ཁག་ཁག་རེད། དེ་འདྲས་མེད་ན་ད་སྐུ་མཁྱེན་དེ་ཚོ་ཅུང་ཟད་བསམ་བློ་ཅིག་བཏང་ནས་དེ་ཚོ་དཔེ་ཡ་ང་བོ་འདུག་ད་བཙོན་ཁང་ནང་བླུག་བཞག་པ་འདྲ་གང་ཁྱེད་བྱ་གསོ་ཁང་ཟེར་ན་རེད་ཕག་གསོ་ཁང་ཟེར་ན་རེད་ཕག་པ་དང་བྱ་དེ་དེ་བཙོན་ཁང་ནང་བླུག་ནས་ལྷག་མ་ཅིག་ད་དཔེ་དེ་ང་ཁྱོན་ནས་བརྗེད་མི་འདུག་ལྷོ་ཕྱོགས་ལ་སྦེལ་ཀུ་པེ་ཆིབས་བསྒྱུར་གནང་དུས་རེད་སྐྱབས་མགོན་རིན་པོ་ཆེ་གི་གཞིས་ཆགས་ཁག་ས་ཆ་ད་མང་པོ་མང་པོ་ཅིག་ལ་ཕེབས་བཀའ་སློབ་གནང་བྱས་ནས་ནས་སང་ཉིན་དེ་བདེ་སྲུང་སྲུང་བ་ལ་སྒོ་ང་ཡ་མ་མང་པོ་བཀྲོལ་དེ་འདྲ་བྱས་ནས་ང་དེ་བྱ་དེ་དེ་ཚོ་ཚང་མ་ཡིས་དཔེ་དེ་ངོ་རྒོལ་རྒྱབ་ཡས་ཀྱི་ཡི་གེ་ཅིག་འཁྱེར་ནས་ང་ལ་ངོ་ལོག་རྒྱབ་ག་ཡོང་གི་བཟོ་འདྲ་བོ་ཅིག་ཚོར་སྣང་ཤུགས་ཆེན་པོ་ཞིག་སླེབས་སོང། ཕྱོགས་གཅིག་ལ་ངས་མི་གི་བདེ་དོན་དང་དེ་ཚོ་ཞེ་པོ་ཅིག་བྱམས་བརྩེ་དང་ཞེ་པོ་བཤད་བསྡད་ཀྱི་ཡོད་རེད་ཕྱོགས་ཕ་ཕྱོགས་དེ་ལ་བྱ་དེ་དེ་གྱད་ཚང་མ་སྙིང་རྗེ་བཙོན་ཁང་ནང་བླུག་ནས་ཉར་བསྡད་ཡོད་རེད་ཁྱེད་རང་དྲང་པོ་མི་འདུག་ཟེར་གྱི། ངོ་ལོག་རྒྱབ་ཡས་ཀྱི་ཡི་གེ་འཁྱེར་ནས་ཡོང་གི་བཟོ་འདྲ་བོ་ཅིག་ཚོར་སྣང་བྱུང་སོང་གི་འདོག་རྒྱབ་བྱས།

སྐྱབས་མགོན་རིན་པོ་ཆེ་སྐབས་ལ་བཙུགས་ཤག་ཆོག་ནས། དེ་ག་ནང་བཞིན་གཞིས་ཆགས་ཁག་གི་འགོ་ཁྲིད་མི་སྣ་ནང་སྲིད་ལས་ཁུངས་བརྒྱུད་ནས་གཞིས་ཆགས་ཁག་གི་འགོ་ཁྲིད་ཚང་མར་དེ་བྱས་ནས་གླེན་ཏེ་གཞིས་ཆགས་ནང་ལ་སྐྱོ་པོ་སུ་སུ་འདུག་ཐོ་ལེན། རེད་བ། དེ་ཚོ་ཏོག་ཙམ་ལས་དེ་ནས་སྙིང་རྗེ། དེ་འདྲའི་བཀའ་གནང་ཡོད་རེད་ད་དེ་ཚང་མས་ཤེས་ཤེས་པ་རེད་བ། དེ་ག་ནང་བཞིན་དབང་པོ་སྐྱོན་ཅན། རེད་བ། རྐང་པ་ལག་པ་མིག་ཐང་ཐང་མེད་མཁན་དེ་ཚོ་ལ་བདག་པོ་རྒྱབ་གི་འདུག་ཟེར་ནས་ད་དབང་པོ་སྐྱོན་ཅན་ས་ཆ། སྤྱི་ཚོགས་ཆུང་ཆུང་ཞིག་ནང་ལ་དབང་པོ་སྐྱོན་ཅན། ད་ལྟ་ས་ཁག་གཉིས་གསུམ་གྱི་དུག་སེལ་རྒྱ་བསྐྱེད་ནས་ཕན་ཐོགས་ཆེན་པོ་ཡོང་བསྡད་པ་དེ་འདྲའི་རེད་བ་ད་དེ་དང་དེ་ལ་སོགས་པ་ངེད་ཀྱི་མིག་མཐོང་ལག་ཟིན་གྱི་གནས་ཚུལ་རེད་འདོད་བཟོ་བ་བྱམས་བརྩེ་གི་བུ་དེ་ཁ་ནས་བཤད་དེ་མ་ཡིན་པ་དངོས་སུ་ལག་ལེན་བསྟར་བ་དེའི་ནང་བསྟན་ནི་ག་ཅི་ཟེར་གྱི་ཕན་ཡོད་མེད་ད་ང་ཚོ་ལྟ་དང་དེ་ག་ནང་བཞིན་ཕོ་མོ་འདྲ་མཉམ་གྱི་ཆ་བཞག་པ་ཡིན་ན་ནི་དཔེ་དེ་བཀའ་བློན་གྱི་ནང་ལ་ཡིན་ན་རེད་སྤྱི་འཐུས་ནང་ལ་ཡིན་ན་རེད། གཅིག་བུད་མེད་ཀྱི་ཐོབ་ཐང་དེ་མར་ཆ་ཚང་གྱི་མེད་དེ་དུས་འདི་ཚོ་ལ་དམིགས་བསལ་གྱི་ཐོབ་ཐང་རྐུབ་བཀྱག་བཟོས། དེ་ག་ནང་བཞིན་གྱི་དགེ་འདུན་མ་དེ་ཚོའི་ནང་ལོགས་ཡིན་ན་ཡང་ད་དགེ་བཤེས་མ་གཏོང་ཡས་ལ་སོགས་པ་ད་ངས་དེ་ཁ་ཤས་ཀྱིས་ཁྱེད་རང་ཚོ་ལོ་གཞོན་པ་ཚོས་ཅིག་བྱས་ན་ཤིན་ཏོག་ཁོག་མ་རེད་དེ་འདྲས་ཡིན་དུས་ཁ་ཤས་ཀྱིས་ངས་སྨོད་ས་སྨོད་ས་བྱས་ན་བསམ་སོང། འོ་དེ་འདྲས་ཡིན་དུས་ཨེ་ནས་ད་ག་ནང་བཞིན་གྱི་ལོ་གཞོན་པ་ཚོ་ལ་སེམས་ཤུགས་སྤར་ཡས་རེད་བ། ནང་པའི་ལྟ་གྲུབ་དང་ནང་པའི་ཚན་རིག་སྦྱང་དགོས་རེད་ཟེར་ཡས་རེད་བ་ད་ག་ནང་བཞིན་གྱི་དངོས་པོ་གནས་ཚུལ་གང་དང་གང་ཡིན་ན་རིགས་ལམ་བེད་སྤྱོད་བཏང་ནས་རྒྱུ་མཚན་སྒང་ནས་འགྲོ་དགོས་རེད་མ་གཏོགས་གི་ཕྱོགས་ཕྱོགས་ཞེན་བྱས་ནས་འགྲོ་རྒྱུ་ཡོད་མ་རེད། དེ་འདྲ་ཡིན་ཚེ་རིགས་ལམ་སྦྱང་དགོས་རེད་ཟེར་དེ་ཚོ་དཔེ་མ་སྲིད་ཀྱི་གནད་འགག་ཆེན་པོ་རེད་ང་ཚོ་ཧ་གོ་བ་ཡིན་ན། འོ་དེ་འདྲས་ཀྱི་རྒྱུ་མཚན་གྱི་དངོས་ཡོད་གནས་ཚུལ་ག་རེ་ཡིན་མིན་རྒྱུ་མཚན་བསམ་བློ་མ་བཏང་དུས་འོན་ཏེ་ཕྱོགས་ཕྱོགས་འཐེན་ཞེ་པོ་ཅིག་ཡོང་གི་འདུག་བ། དེ་ག་ནང་བཞིན་གོང་ས་མཆོག་གིས་བོད་ཀྱི་རྩ་དོན་སྐོར་ལ་ཡིན་ནའང་རང་རྒྱལ་གཞན་ཕམ་མ་ཡིན་པར་རང་གཞན་གཉིས་ཀར་ཕན་པའི་གཉིས་སྨན་དབུ་མའི་ལམ་གྱི་སྲིད་བྱུས་འཛིན་གནང་མཛད་པ་རེད་ཅེས་གསུངས་ཀྱི་འདུག། ད་ནང་བཞིན་གྱི་བོད་བོད་ཀྱི་རྩ་དོན་ལ་ཆ་བཞག་པ་ཡིན་ན་ཡང། ང་ཚོ་བོད་དེ་རྒྱ་མིས་ཀྱི་སྡུག་པོ་ཞེ་པོ་ཅིག་མྱངས་ནས་བོད་ནས་ཚུར་རྒྱ་གར་འདི་བ་སླེབས་ཚར་ཟེར་འདི་བ་ལ། དེ་ནི་རྒྱ་མི་དང་འགྲིག་ཐབས་བྱེད་ཀྱི་ཡིན། དབུ་མའི་ལམ་ལ་འགྲོ་གི་ཡིན་དེ་བཤད་ས་ཡོད་མ་རེད་མི་མང་པོ་ཞེ་པོ་ཅིག་དཀའ་ངལ་མྱངས་དེ་ཡོད་དུས་དེ་ནི་སྐུ་མདུན་གྱིས་ཐབས་མཁས་པོ་བྱས་ནས། ད་ལྟ་ང་ཚོ་ཚང་མར་གྱི་བོད་ལ་བདེ་སྐྱིད་ཆེ་ཤོས་དེ་ག་ནས་ཡོང་ས་རེད་དེ་བསམ་བློ་བཏང་ཡ་གལ་ཆེན་པོ་རེད་ཟེར་དེ་ནས་འགོ་འཛུགས་གནང་སོང་ང་གཅེས་བོ་ཧ་གོ་ཡོད་དེ་ནས་རིམ་པས་རིམ་པས་བྱས་ནས་དེ་གསལ་རུ་གསལ་རུ་གསལ་རུ་བཏང་ནས་དེ་ནས་དབུ་མའི་ལམ་དང་དེ་འདྲའི་སྒང་ལ་ད་རང་གཞན་གཉིས་ཕན་ཕྱོགས་གཅིག་ཕན་ཕྱོགས་གཅིག་ཤོར་ཅེས་ང་ཚོ་གི་ང་རྒྱལ་ཕྲག་དོག་བྱས་ནས་འདུག་སེ་འགྲུབ་ཡ་མེད་མཁན་གྱི་ངས་བཤད་དེ་དེ་འདྲའི་མ་ཡིན་པ་བྱས་ནས་དེ་ནས་གཉིས་ཕན་དབུ་མའི་ལམ་ཟེར་ཡ་དེ་ཚོ། བཙུགས་གནང་བ། དུས་ཚོད་ལ་བལྟས་ནས་ནི་འཛམ་བུ་གླིང་གི་རྒྱལ་ཁབ་ཀྱི་ངོས་འཛིན་ཤུགས་ཆེན་པོ་གནང་ནས་ཞི་བདེའི་གཟེངས་རྟགས་ཕུལ་ཡས་ལ་སོགས་པ་དང་དེ་དང་དེ་ལ་སོགས་པའི་གཟེངས་རྟགས་མང་པོ་ཞེ་པོ་ཅིག་རག་གནང་ཡོད་རེད་བ། བ་དུ་སུ་རེད་བྱས་དུས་སྐུ་མདུན་གྱིས་ད་བྱམས་སྙིང་རྗེ་དང་མིའི་རིན་ཐང་ལ་རྩ་ཆེན་པོ་བརྩིས་ནས་སྐུ་ལས་བསྐྱོན་བསྡད་པ་དེ་འཛམ་བུ་གླིང་ཡོངས་ནས་ངོས་འཛིན་ཤུགས་ཆེན་པོ་བྱེད་ཀྱི་ཡོད་རེད་ད་རྒྱ་ནག་ཟེར་དུས་ཙ་ནི་ཁོ་དགེ་བ་དང་སྡིག་པའི་སྐད་ཆ་ཁེལ་ཡོད་མ་རེད་ཁོ་མིག་བཙུམ་བསྡད་མཁན་ཞིག་ཡིན་དུས་ཇི་བྱས་ཁེལ་གྱི་མི་འདུག་བ། བ་དུ་སུ་རེད་ཨོ་དེ་འདྲས་ཡིན་དུས་ད་དུ་བྱས་རྩ་བའི་ནི་སྐུ་མདུན་རང་ལ་ད། བཟང་སྤྱོད་ཟེར་ན་རེད་ཡ་རབས་བཟང་སྤྱོད་སྤེལ་ཡས་ཀྱི་ད་སྐུ་མདུན་གྱི་རང་བཞིན་ཁོ་རང་ལ་དེ་འདྲས་ཡོད་བསྡད་མཁན་ཅིག་རེད་སྐྱེ་བ་སྔོན་མའི་གོམས་པ་དང་ཚེ་འདི་གི་ཐུགས་རྗེ་སྨོན་ལམ་དེ་དེ་འདྲས་ཡོད་ཡོད་པ་རེད། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཐོག་མར་སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ལོར་ཡུ་རོབ་ཀྱི་ཡུལ་གྲུ་ཁག་དང། དེ་ནས་སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ལོར་ཨུ་རུ་སུ་དང་སོག་ཡུལ་ཨ་མི་རི་ཀ་བཅས་ལ་ཆིབས་བསྒྱུར་གནང་ཡོད་ཅིང། ཕྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ལོར་ཡུ་རོབ་ལ་ཆིབས་བསྒྱུར་གནང་བ་ནས་བཟུང་གང་ཉིད་ཀྱི་ཐུགས་ལ། གོ་ལ་གཅིག་གྱུར་གྱི་འགན་འཁུར་བཞེས་དགོས་རྒྱུ་གལ་འགངས་ཆེན་པོ་ཡིན་པའི་ཐུགས་ཚོར་བྱུང་ཡོད་པ་བཀའ་སློབ་མང་པོ་གནང་མྱོང་ཡོད་རེད་ཅེས་དགེ་བཤེས་ལགས་ཀྱིས། ད་ཡིན་ན་ང་ཚོ་འཇིག་རྟེན་མི་ཡི་ཚུལ་དུ་བསྟན་ནས་ཕེབས་པ་ཡིན་ཙང། ཨ་ནི་སྐྱབས་མགོན་རིན་པོ་ཆེ་གི་བཀའ་སློབ་ནང་ལ་འདི་འདྲ་འདུག་པ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ནང་ལ་ནི་ཡུ་རོབ་རྒྱལ་ཁབ་མང་པོའི་ནང་ལ་ཕེབས་ཡས་བྱུང། དེ་ནས་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུའི་ནང་ལ་དམར་ཤོག་རྒྱལ་ཁབ་ཨུ་རུ་སུ་དང་སོག་པོའི་ནང་ལ་ཕེབས་ཡས་བྱུང། ལོ་དེ་གའི་ནང་ལ་ཨ་རི་ལ་འགྲོ་ཡས་བྱུང། འོ་ད། ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ལོར་ཡུ་རོབ་ལ་ཕྱིན་པ་སྐབས་དེ་ནས་བཟུང་སྟེ་ཨ་ནེ་འཛམ་བུ་གླིང་གི་གོ་ལ་སྤྱིའི་འགན་ཁུར་ཤུགས་ཆེན་པོ་འཁྱེར་དགོས་ཡས་ཀྱི་ཚོར་བ་ཤུགས་ཆེན་པོ་ཅིག་སླེབས་སོང་ཨ་ནི་དེ་ལ་བརྟེན་ནས་ངས་འདི་ལྟར་འཛམ་བུ་གླིང་གོ་ལ་སྤྱིའི་འགན་ཁུར་འཁྱེར་སྐོར་ལ་ཡང་སྐད་ཆ་བཤད་དེ་འགོ་བཙུགས་པ་ཡིན། འདུག་སེ་བཀའ་གནང་གི་འདུག་བ། བྱེད་དུས་ད་འགོ་ནོར་ཏེ་འགོ་བཙུགས་བསྡད་པ་ལ་ད་དང་པོ་ད་ལྟ་འདི་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་བཀའ་མོལ་གནང་གི་ཡོད་མ་རེད་ད་ཐ་སྙད་འདི་བེད་སྤྱོད་གཏོང་གི་ཡོད་མ་རེད། གར་དེ་མིའི་གཞི་རྩའི་རིན་ཐང། Basic Human Values། མིའི་གཞི་རྩའི་རིན་ཐང་གོང་འཕེལ་གཏོང་དགོས་འདུག་ཟེར་གྱི་ད་བཀའ་ཞེ་པོ་ཅིག་གནང་ཡོད་རེད། བྱེད་དུས་སྐྱབས་མགོན་རིན་པོ་ཆེ་གིས་ལུང་པ་ག་འདྲས་ཅིག་ལ་ཕེབས་པ་ཡིན་ན་དོན་དག་གསུམ་རང་གསུམ་སྒང་ལ་ཕེབས་ཀྱི་ཡོད་རེད་གཙོ་བོ་གཙོ་བོ་དེ། དེའི་ནང་ནས་གལ་ཆེ་ཤོས་དེ་འགྲོ་བ་མི་སྤྱི་ལ་ཁྱབ་པའི་གི་ཡ་རབས་བཟང་སྤྱོད་སྤེལ་དགོས་འདུག་ཟེར་དེ། གཉིས་པ་དེ་ཆོས་ལུགས་མཐུན་སྒྲིལ། གསུམ་པ་དེ་བོད་པའི་དོན་དག་ད་དེ་ང་རང་ཚོ་ཚང་མ་ལ་སྦྱར་ཡས་ཡོད་རེད་ད་སྐུ་མདུན་གྱིས་དེ་དཔེ་དེ་ཐབས་མཁས་པོ་ཞེ་པོ་ཅིག་གནང་རེད་ང་ཚོ་ཚང་མ་ལ་སྦྱར་ཡས་ཡོད་རེད་ག་འདྲས་སེ་སྦྱར་ཡས་ཡོད་རེད་ཟེར་ན། སྐུ་མདུན་གྱིས་དང་པོ། འགྲོ་བ་མི་སྤྱིའི་ཡ་རབས་བཟང་སྤྱོད་སྤེལ་དགོས་འདུག་ཟེར་དེ། འོ་ན་མི་གཅིག་ཡིན་པའི་ཆ་ནས་མི་གཅིག་གི་འགན་འཁྱེར་དགོས་རེད། དབྱེ་བ་མེད་པ་བྱས་ནས། མི་ཚང་མ་བདེ་བ་འདོད་པ་སྡུག་བསྔལ་མི་འདོད་པ་གཅིག་པ་གཅིག་རྐྱང་རེད། དེ་འདྲ་ཡིན་དུས་དེ་མེད་དུས་ཁོ་དཔེ་དཀར་པོ་རེད་ཁོ་ནག་པོ་རེད་ཁོ་ཨ་རི་རེད་ཁོ་རྒྱ་མི་རེད་བོད་པ་རེད་ཟེར་བའི་ཁྱབ་ཆུང་གི་སྐད་ཆ་དེ་བཤད་མ་བསྡད་བྱས་ན་སོ་སོ་མི་རེད་ཕ་ཕྱོགས་དེ་མི་རེད་བདེ་བ་འདོད་པ་སྡུག་བསྔལ་མི་འདོད་གཅིག་པ་རེད་དེ་འདྲ་ཡིན་དུས་མི་གཅིག་གི་འགན་དེ་འཁྱེར་དེ་གལ་ཆེན་པོ་རེད་ཞེ་པོ་ཅིག་གལ་ཆེན་པོ་རེད་དེ་ད་གཉིས་པ་དེ།

ཁ་ཆེ་ལ་ཡང་དཔེ་དེ་ཤི་ཡ་དང་སུ་ནི་སྐད་ཆ་བཤད་ས་མི་ཡོད་དེ་འདྲས་ལ་མཉམ་དུ་འཛོམས་ནས་སྐད་ཆ་བཤད་དེ་འདྲས་མང་པོ། ད་དེ་འདྲས་ཀྱི་དཔེ་དེ་ཚོགས་འདུ་མང་པོ་ཇི་རུ་སཱ་ལེམ་དང་རོམ་དང་བོད་ག་ཡ་དང་དེ་ཚོ་མང་པོ་ལ་ཆོས་སྔར་ནས་བྱུང་མ་མྱོང་གི་ཆོས་ལུགས་མཐུན་འབྲེལ་ཚོགས་འདུ་དེ་འདྲས་མང་པོ་ལ་ང་རང་དངོས་སུ་ད་ཆིབས་ཞབས་ལ་བཅར་ཡས་བྱུང་དུས་ངས་མིག་མཐོང་ལག་ཟིན་ཐོག་ནས་སྐད་ཆ་བཤད་ཀྱི་ཡོད་རེད་བསམ་གྱིས་མི་ཁྱབ་པའི་གི་གྲུབ་འབྲས་དཔེ་གནང་ཡོད་རེད། ཨ་ནི་གསུམ་པ་དེ། སོ་སོ་བོད་པ་ཡིན་དུས་བོད་པ་རང་གི་དོན་དག་དམིགས་བསལ་གཙོ་བོ་བྱེད་དགོས་ཡ་ཅིག་གཞན་དག་དོན་དག་བྱེད་དགོས་མི་འདུག་ཟེར་གྱི་ཡོད་མ་རེད་དེ་ཡིན་ན་བོད་པ་ཡིན་པའི་ཆ་ནས་རེད་བ། དཔེར་ན་སོ་སོ་མི་གཅིག་སོ་སོ་ཁྱིམ་ཚང་དེ་གི་མི་གཅིག་ཡིན་པའི་ཆ་ནས་ཁྱིམ་ཚང་དོན་དག་ལས་ཀ་མ་བྱེད་རང་བྱེད་རེད་བ། དེ་ནས་ཡང་རྒྱ་ཆེ་རུ་ཆེ་རུ་བཏང་ནས་ཨེ་ནས་ཁོ་ཚོགས་སྡེ་བྱེད། དེ་ནས་ཕར་ཆེ་རུ་ཆེ་རུ་ཕྱིན་ནས་ཨེ་ནས་སོ་སོ་རྒྱལ་ཁབ། དེ་ནས་ཕར་ཆེ་རུ་ཕྱིན་ནས་རྒྱལ་སྤྱི། འཛམ་བུ་གླིང་གཞན་འདི་འདྲ་རྣམ་རྟོག་བསམ་བློ་བཏང་ཐུབ་མཁན་གཅིག་མི་གཅིག་དགོས་ཀྱི་ཡོད་རེད་བ། དེ་གཅིག་སྐུ་མདུན་གྱིས་བཀའ་གནང་གི་ཡོད་རེད། ད་རིང་འདིར་མཚམས་འཇོག་ཞུ་གི་ཡིན་ང་ཚོའི་ལས་རིམ་འདི་བསམ་པ་མཐོ་ཆ་ན།